མ་ཡིན་ཏེ་ཤིང་གསལ་རྣམས་ཆུ་ཡིན་པས་ཟངས་ཤིག་རོ། འོ་ཐུགས་ཆེ། དེ་ཡིན་དུས་ཙང་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ལོག་པར་སྣང་བ་དེ་དང་ལོག་པར་སྣང་བ་དེ་ཕྱི་རོལ་གྱི་གསལ་བ་རྣམས་ལ་རྗེས་སུ་འགྲོ་བའི་སྤྱི་ཡིན་རང་ལུགས་ཟེར་རྒྱུ་དེ་མ་རེད། ཡིན་རེ་བ། ཡིན་ནམ། བློའི་སྣང་བ་ཁོ་ན་ལ་རྗེས་སུ་འགྲོ་བ་ཡིན་ཟེར་ན་དཀྱིལ་འཁོར་རེ་ཞིག་ཤིང་གི་དོན་སྤྱི་ཁོ་ན་ལ་རྗེས་སུ་འགྲོ། ད་དང་པོ་ལྟར་ན་ད་དང་པོ་ག་རེ་ཤིང་གསལ་རྣམས་ལ་རྗེས་སུ་འགྲོ་ན། མདོར་ན་ཤིང་གསལ་རང་མཚན་པ་རྣམས་ཀྱང་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་ཡིན་དགོས་དེ་ཡིན་དགོས་རེད་པ་སྤྱི་ཡིན་ན་བྱེ་བྲག་ཏུ་བཏང་གསུམ་ཚང་དགོས་པ་ཡིན་ད་ཡིན་དགོས། ད་ཡིན་ན་ག་རེ་ཆགས་སོང་ཟེར་ན་ཤིང་གསལ་རང་མཚན་པ་རྣམས་ག་རེ་ཆགས་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཡིན་ན་ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་སྣང་དགོས་ཀྱི་འདུག་ཅིག་ཡང་ཡིན་དགོས་དེ་ཡིན་ན་དེ་ནི་ཤིང་འཛིན་རྟོག་པའི་སྣང་ཡུལ་ཆགས་སོང་ཟེར་དེ་ཡིན་ན་རྟོག་པའི་སྣང་ཡུལ་ལ་སྤྱི་མཚན་ཡིན་པས་ཁྱབ་བྱས་དེ་རྙོག་དྲ་ཆགས་ཀྱི་འདུག་ག།

དོན་སྤྱི་རྐྱང་པ་ལ་རྗེས་སུ་འགྲོ་བ་ཡིན་ཟེར་ན། གཉིས་པ་ལྟར་ན་ཁྱེད་ཀྱིས་ཤིང་གསལ་རྣམས་འབྲས་བུ་མཚུངས་ཤིང། ཤིང་མ་ཡིན་ལས་ལོག་པར་ཡང་མཚུངས་པས་ཤིང་མ་ཡིན་ལས་ལོག་པ་དང་ཤིང་མ་ཡིན་ལས་ལོག་པར་སྣང་བ་གཉིས་ནི་དེ་དག་གི་སྤྱིར་ཁྱེད་ཀྱིས་བཞག་པ་དང་འགལ་ལ་ཡལ་ག་ལ་བར་བ། དེ་དག་སྤྱི་ཟེར་དུས་དེ་ལ་སྤྱི་བྱེད་ན་ཡལ་ག་ལ་བར་བ། དེ་ལྟ་ན་རང་ལུགས་རྟགས་ཡལ་ག་དེ་ལ་བར་བ། ཤིང་འཛིན་རྟོག་པ་ལ་ཤིང་གསལ་རང་མཚན་པ་རྣམས་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་སྣང་བ་ཡིན་ཤིང་གི་དོན་སྤྱི་དེ་ཡང་ཤིང་གསལ། དེ་ཡི་ག་རེ་ཟེར་མཚན་གཞི་ལ་གར་གཅིག་ཟག་གཉིས་ཡོད་པ།

ཁྱོད་རང་ཚོས་སྐད་ཆ་དེ་འདྲ་ཞིག་བཟོ་ཞིག་དཔེ་ཆའི་ནང་ལ་ཁྱོད་རང་ཚོ་རྩོམ་ཞིག་དཔེ་ཆའི་ནང་ལ་སྤྱི་དང་གཞི་མཐུན། བསྒྲུབ་བྱ་སྒྲུབ་བྱེད། འོ་དེ་འདྲའི་རྣམ་གཞག་མང་པོ་ཞིག་བཤད་བཞག་བྱས། བསྒྲུབ་བྱ་སྒྲུབ་བྱེད་ལ་སོགས་པའི་རྣམ་གཞག་དུ་མ་ཞིག་བྱས་པ་ན་དགོས་པ་རྩ་བ་ཉིད་ནས་ཕན་ཐོགས་མ་བྱུང་མ་ཡིན་ག་རེ་ཟེར་ན་སྤྱི་བྱེ་བྲག་བསྒྲུབ་བྱ་སྒྲུབ་བྱེད་འོ་དེ་ཚོ་རིགས་དེ་རྟོག་པའི་སྣང་བ་ཙམ་མ་གཏོགས་དངོས་པོའི་གནས་ཚུལ་དུ་ཐོན་པ་ཅིག་མ་ཡིན་ལགས་མ་ཡིན་ན

ཤིང་གསལ་རང་མཚན་པ་རྣམས་དངོས་པོའི་གནས་ཚོད་ལ་ཤིང་ཤིང་མ་ཡིན་རྟོག་པའི་སྣང་བ་ཙམ་རེད་མ་གཏོགས་མ་ཡིན་ཟེར་དེ་ཡིན་ན་མི་རྟག་པ་དང་བདག་མེད་སོགས་ཡང་འོ་རྟོག་པའི་སྣང་བ་ཙམ་མ་གཏོགས་ཟེར་ནས་དངོས་པོའི་གནས་ཚོད་ལ་མེད་ཟེར་མེད་ན་དེ་རྟོགས་ཡག་དང་དེ་རྟོགས་པའི་ཆེད་དུ་བསྒྲུབ་བྱ་ཞེས་དང་འོ་དེ་འདྲའི་མང་པོ་ཞིག་བཤད་སོང་དེ་དག་ཁྱོད་རེ་འབོད་སྐད་ཅིག་ངང་ཤེས་པ་བྱ་ལ་དགོས་པ་མེད་པར་འགྱུར་རོ་ཞེས་པའོ།